ཕྱིས་འབྱུང་གི་རྒྱུ་ལ་ལྟོས་ན། ཨཱ་ནི་ག་འདྲ་ཟེར་ན་ངེས་པར་འགྱུར་བ་མེད་པ་དེ་ནི་མི་འགྱུར་བ་ཆགས་འགྲོ་བའི་ཟེར་ཡོད་ས་རེད། འགྱུར་བ་དེ། བྱས་པའི་དངོས་པོ་ཆོས་ཅན་འཇིག་ངེས་མ་ཡིན་པར་ཐལ། འཇིག་པར་འགྱུར་བ་ཕྱིས་འབྱུང་གི་རྒྱུ་ལ་ངེས་པར་ལྟོས་པའི་ཕྱིར། རེ་ཟུང་སྟེ། ཁྱབ་པ་ལྟ་ཟེར་ན་སྣམ་བུའི་དངོས་པོ་ག་ཨཱ་ལྟ་སེར་པོར་འགྱུར་བ་ལ་རང་གྲུབ་དུས་ལས་ཕྱིས་འབྱུང་གི་ཚོན་ལ་ལྟོས་པ་དང་འདྲ་པོ་ཡིན་པའི་ཕྱིར། རེད་པ། ཨོ། ཁྱད་པར་མེད་པར་མཐོང་བའི་ཕྱིར་རོ། ཐུགས་ཟིན་ཆགས་འགྲོ་འདུག་ཟིན། རེད་པ། ཕྱིས་འབྱུང་རྒྱུ་ལ་ལྟོས་ན། ད་མི་འཇིག་པའི་ངང་ཚུལ་ལ་འདས་འདི་བོར་ཟེར་བ་དེ། དངོས་པོ་ལྟོས་དང། དངོས་པོ་ལྟོས་དང་བཅས་རྣམས་ནི་ངེས་པར་འགྱུར་བ་མེད་པར་མཐོང། ཟེར། དངོས་པོ་ལྟོས་ཟེར་ཏེ་རྒྱུ་ལ་ལྟོས་པ་ཙམ་ལ་མ་རེད་པ། ཕྱིས་འབྱུང་གི་རྒྱུ་ལ་ལྟོས་ན། ཁོ་རང་སྐྱེད་བྱེད་རྒྱུ་མ་སྐྱེས་པ་ཕྱིས་ཕྱིས་འབྱུང་གི་རྒྱུ་ལ་ལྟོས་ན། ངེས་པར་འགྱུར་བ་མེད་པར་མཐོང་ཟེར་ཏེ་མི་འཇིག་པའི་ངང་ལ་འདས་འདི་ཟེར་ཞིང། ཐུགས་ཟིན་པ་འདྲ། ད་ཡིན་ཙང་དངོས་པོ་ཡོད་ན་མི་འཇིག་པའི་རྒྱུ་ལ་ངང་ཚུལ་མ་ཡིན་པས་ཁྱབ་ཟེར་བར་བ། ཐུགས་ཆེ། ཁྱབ་པ་ལྟར་ནམ་དུག་སེལ་ལ་ད་གཞི་ནས་ཁུ་ཡོད་བ་ན་ད་གཞི་ནས་ཁ་ཅིག་སུ་རྟགས་སངས་བ་དུ་བ། ཚེས་གཅིག་ཆོས་ཅན་ཚེས་གསུམ་སྐྱེ་ངེས་མ་ཡིན་པར་ཐལ་དེ་སྐྱེ་བ་ཚེས་གཉིས་ལ་ལྟོས་པའི་ཕྱིར་ཟེར་ལབ་པ་རེད་པ་དག་གོ་ཡང། ག་རེ་རེད་ཟེར་ན་ཡག་གི། ཁོ་རང་གྲུབ་ཙམ་ནས་འཇིག་ངེས་མ་རེད་མ་ཡིན་པ་ཆད་ཁོ་འཇིག་པ་དེ། ཕྱིས་འབྱུང་གི་རྒྱུ་ལ་ལྟོས་དགོས་ཀྱི་རེད་ལྟོས་ན་ཨ་ནི་མི་འཇིག་པའི་ངང་ཚུལ་ཆགས་འགྲོ་གི་ཟེར་ན་དེ་འདྲའི་འགྲིག་གི་མི་འདུག་དེ་འདྲ་ཟེར་ན་ད་ཁྱོད་རང་འདི་ལབ་ཀྱི་ཡིན་པས་ཟེར་ཚེས་གཅིག་ཆོས་ཅན་ཚེས་གསུམ་སྐྱེ་ངེས་མ་ཡིན་ཟེར་ལབ་པ་རེད།

འབྲས་དང་ངོ་བོ་དེ་དག་ལས་རང་བསྒྲུབ་བྱ་ལ། འབྲེལ་ངེས་ཕྱིར། སྒྲའི་དང། འབྲས་བུ་དེ་ག་རེ་ལ་འབྲེལ་འགྲོ་ཟེར་ན་རྒྱུ་ལ་ཡང་འབྲས། ངོ་བོ་གཅིག་པ་དེ། ཁོ་དང་ངོ་བོ་གཅིག་པ་དེ་ལ་ཡར་འབྲེལ་ནས་རང་བསྒྲུབ་བྱ་ལ། རང་གི་བསྒྲུབ་བྱ་ལ། འབྲེལ་ངེས་ཕྱིར་བསྒྲུབ་བྱའི་ཆོས་དེ་ལ་ངེས་པར་འབྲེལ་བའི་ཕྱིར། འོག་ཏུ་སོན་ཀུན་ཏུ་བ། ད་འདིས་དེ་འབྲེལ་དུ་བ་འབྲེལ་བ་ངེས་བྱེད་ཚད་མ་རྒྱས་པར་བསྟན་པ་དེས་ན།

དེ་ལྟའི་བྱེད་ཀ་བྱེད་པ་ཞེས་དེའི་རྗེས་དཔག་དེའི་རྟེན་དུ་གྱུར་པའི་གཏན་ཚིགས་གང་ཡིན་པ་དེ་ལ་ཡང་མེད་ན་འབྲས་རྟགས་ཡང་མེད་ན་རང་བཞིན་རྟགས་དེ་གཉིས་སུ་ཐག་ཆོད་པོ་རེད་ངེས་ཏེ། སྒྲུབ་རྟགས་ལ་འབྲས་བུ་དང་ཁྱབ་བྱའི་ངོ་བོ་དེ་དག་ལས་རང་གི་བསྒྲུབ་བྱའི་ཆོས་རྒྱུ་དང་ཁྱབ་བྱེད་དེ་དག་འབྲེལ་བ་ངེས་ཤིང་ཟེར་བ་སྒྲུབ་རྟགས་ལ། འབྲས་བུ་དང་ཁྱབ་བྱེད་ངོ་བོ་དེ་དག་ལས། ཅེས་ནི། ད་ཁོ་གཉིས་གཉིས་པོ་དེ་ལ་འབྲས་བུ་ལ་བརྟེན་ནས་ཨ་ནི་ག་རེ་སྒྲུབ་བོ་ཟེར་ན། རང་གི་བསྒྲུབ་བྱའི་ཆོས་རྒྱུ་དེ་དཔོག་རེད་པ། འབྲས་བུ་རྒྱུ་ལ་ཡར་འབྲེལ་བར་གྲུབ། དེ་ནི་ཁྱབ་བྱའི་ངོ་བོ་དཔེར་ན་དང། ཁྱབ་བྱའི་ངོ་བོ་གང་བཞག་ན་འགྲིག་གི་ཡོད་དོ་ཤ་པ་དེ་བཞག་ན་འགྲིག་གི་ཡོད་དོ་ཤ་པ་དེ་བཞག་ནས། ཁོ་ཁྱབ་བྱེད་ག་རེ་ལ་འབྲེལ་ན་ཤིང་ལ་ཡར་འབྲེལ་ལ་ཤིང། དེ་ལས་གཞན་པ་མ་མཐོང་བའི་ཕྱིར། འོག་ཐུགས་སུ་བ། ཐུགས་སུ་བ། གཞན་འོག་འདུས་དང། རྒྱུ་དང། འབྲས་དང་ཁྱབ་བྱའི་ངོ་བོ་དེ་ལ་འབྲེལ་བར་གྲུབ་མཁན་ཆགས་འགྲོ་དེ་ལས་གཞན་པ་མི་འདུག་ལ་ཕལ་བ།

བྱས་ཙང་ད་འབྲེལ་བ་ལ་ངེས་པའི་གཉིས་སུ་ངེས་པའི་རྒྱུ་མཚན་གྱིས་རྟགས་ཡང་དག་ལ་གསུམ་དུ་ངེས་པ་དེ་གྲངས་ངེས་སྒྲུབ་དགོས། འོ་དེ་སྒྲུབ་དུས་ཙ་ན། ད་ག་རེ་ཆགས་འགྲོ་ཟེར་ན། བསྒྲུབ་བྱའི་ཆོས་དང། དེ་ནས་ངོ་བོ་ཐ་དད་རྫས་ཐ་དད་གཅིག་དང་རྫས་ཐ་དད་མ་ཡིན་པ་གཉིས་བྱས་ནས། རེད་པ། སྒྲུབ་པ་སྒྲུབ་པ་རེད་བོ་རེད་ད་བསྒྲུབ་བྱའི་ཆོས་དེ་དང་རྫས་ཐ་དད་ཀྱི་དངོས་པོ་གཅིག་དང་རྫས་ཐ་དད་མ་ཡིན་པ་ད་རང་བཞིན་གཅིག་པའི་དངོས་པོ་ཞིག་སྒྲུབ་མཁན་དེ་ལ། ད་ཡང་མིན་ན་འབྲས་རྟགས། ཡང་མིན་ན།